འོ་རེད་རེད་དེ་ནས་ཡིན་གྱི་ན་ཁྱོས་ལས་མཚུན་འདི་གི་དཔེ་ལྟར་ཟེར་གོ་ནི་རེད་ད་ཁྱོས་ཡིན་གྱི་ན་འདི་གི་འབུམ་རམས་པ་འདི་མགོ་མ་རྩོམ་མི་སྔོན་ན་ད་ཁྱོས་བརྒྱུད་རིམ་ཆིག་བརྒྱུད་ནས་ཡིན་ན་དཔེ་ལེན་གྱི་ན་སློབ་ཆུང་ར་དེ་ན་ཡིན་གྱི་ན་མཐོ་འབྲིང་དམའ་འབྲིང་དུ་ཅན་མགོ་དུ་ཆིག་བརྒྱུད་ལས་སོང་ནོ་དེའི་ཕྱོགས་ནས་རིམ་བཞིན་གཉིས་ཀའི་ཁ་བརྡ་ཡི་དེ་ནས་ད་ཡིན་གྱི་ན་ཁྱོས་ད་བར་གི་འབུམ་རམས་པ་ར་དེ་ནས་ཞིབ་འཇུག་གི་ལས་ཀ་འདིའི་ཕྱོགས་ནས་རིམ་བཞིན་ཁ་བརྡ་ཡི་ཆོས་ཡོད་གོ། ལགས་སོ་ལགས་སོ། རེད་དེ་ཡིན་གྱི་ཁྱོད་རང་མཚོན་ན་སློབ་ཆུང་ར་དུ་ཡུལ་ཕྱོགས་ནས་མགོ་རྩོམ་བའི་རིམ་པ་ལྟར་སོང་ནས་གྱི་རེད་མོ།
རེད་རེད།

སྤྱི་ཚོགས་ཀྱི་ལས་ཀ་གཉིས་ཀ་ཡོད་ན་དེ་མི་ཟེར་དགོས་ད་གཙོ་བོ་སུ་དང་དེང་སང་དེ་སྲོལ་རྒྱུན་གྱི་རིག་གནས་ཟིག་བྱ་ཀ་ངག་རྒྱུན་ན་ཡོད་ན་འདྲ་འདྲ་དམངས་ཁྲོད་ན་ཡོད་ནི་རིག་གནས་མང་བ་ཟིག་ཉམས་གོ་ནི་ཅང་པོ་ད་ཅང་པོ་སོང་སྒྲ་གི་ལམ་རྒྱུ་བརྙན་གྱི་ལམ་ནས་བླངས་དེ་ག་ད་དྲ་ཐོག་བཞག་ནི་ད་ཡིག་ཐོག་ཕབ་སྟེ་རྒྱུ

རེད་བྱུང་ཞི་མིག་ནང་གི་རང་གི་རང་ཅིག་ཐོབ་ཐང་རོགས་སྦྱར་ནི་ང་ལག་ལེན་པ་ཞིག་ཡིན་བསམ་ད་གི་ད་ཁྲིན་ཏུའུ་ལས་ཆ་རུ་ལས་ཁྱིམ་དེ་དེ་མོ་གི་ང་ཅིག་ཉམས་གི་ད་ང་ཚོ་རང་གི་ལས་ཁྱིམ་དེ་རིགས་འདྲ་བོ་དེ་བྱ་བ་ནི་རེ་རེ་རེ་ན་ཅིག་ཇ་འཐུང་ས་ནི་ཅིག་ཚོང་ཁང་ཡིན་ནི་རེ་ཞང་གི་པིར་ས་ཡིན་ནི་དེ་མོ་ཟིག་རེད་ད་གི་ད་གི་ད་ལས་ཁྱིམ་ཟེར་རྒྱུ་མྱིང་དེ་འགྲོ་ང་ཆོས་རང་གི་ཅིག་གསར་བཟོ་ཡིན་ནོ་འདྲ་བོ་ཡིན་ད་གི་ཅིག་ཇ་ཁང་ཆང་ཁང་དེ་དེ་མོ་མྱིང

དེ་དང་དེ་སློབ་གྲྭ་གི་སྒྲིག་ལམ་སྒྲིག་གཞི་གམ་འབྲེལ་བ་ཆི་ཟེར་དུ་ལ་སོགས་པ་མང་བ་ཟིག་འདི་རིག་གནས་ཟེར་རྒྱུ་ཐོག་བསམ་བློ་བཏང་ཐོག་ན་ད་འདི་འདི་རིག་གནས་འདི་ཐོག་ན་ད་མི་ཁམས་རིག་པ་གི་ཐོག་ད་ཅིག་མང་བ་ཟིག་ལྟ་ཐུབ་གི་མོ་དེ་གཞུང་ལུགས་དང་དེ་རིག་ཚན་འདི་ནང་གི་དག་ད་ང་རང་བཞིན་གི་དེ་མི་ཁམས་རིག་པའི་སློབ་གསོ་འདི་འདི་ཞིག་མི་བ་ཡོད་ཞིག་ད་དག་ད

དེ་གི་དགེ་རྒན་ཡིན་ན་དགེ་རྒན་གི་སློབ་ཁྲིད་ཀྱི་ཐབས་ལམ་ལ་སོགས་པ་ཡིན་ན་འདི་མཐར་བྱ་བ་བྱེད་སྟངས་ཅིག་འགྲོ་ལུགས་འདུག་སྟངས་ཀྱི་ཅིག་མི་ཚུན་ན་ཅི་རིག་གནས་ཟེར་གོ་དེ་དེ་མོ་ཟིག་ལོག་རྡོག་གིས་ཤེས་བཏང་ན་འདི་ཁྱོན་ཡོངས་གི་ཐོག་གི་བསམ་བློ་བཏང་ན་སློབ་གྲྭ་གི་སློབ་གྲྭ་གི་སློབ་གྲྭ་ལ་ལ་གི་ཁ་ནས་ཆི་ཟེར་གོ་དེ་ན་སློབ་མ་གཅིག་ར་སྐྱུར་མི་ཉན་ཚང་མ་གཅིག་ཡར་ཐོན་ཡོད་དགོས་ཚང་མ་གཅིག་གྲུབ་འབྲས་ལོན་དགོས་ཟེར་མཁན་པོ་དེ་མོ་ཡོད་གི་དེ་དོན་གི་ང་ཚོ་སློབ་གྲྭ་འདི་ཁྱོན་ཡོངས་ཀྱི་སློབ་གྲྭའི་འགྱོ་སྟངས་འདུག་སྟངས་ལས་སྲོལ་བྱ་སྲོལ་བསམ་བློ་བཏང་ཚང་ན་ད་ད་ལྟ་གི་འགྱོ་སྟངས་འདུག་སྟངས་དེ་ཟེར་གོ་གི་ང་ཚོ་རྒྱུན་པར་རིག་གནས་ཟེར་གོ་གི་དེ་ར་སློབ་གྲྭ་འདི་རིག་གནས་མིའི་ཐོག་ལ་བཏང་ཆོག་ན་ངོ་མ་བཤད་ན་སློབ་མ་ཚང་མ་ཕམ་ཁ་བཟོ་རྒྱུ་གི་ལས་སྟངས་བསྐྱར་བཏང་ལོག་གོ་གི་ཟིན་ན་ད་མི་ཁམས་རིག་པའི་སློབ་གསོ་དགེ་རྒན་ལ་ལ་ཟེར་གི་དེ་འདྲ་ཡིན།

མཐུན་ས་དང་མི་མཐུན་ས་ཞེ་གི་ཆེ་དང། ཡིན་ནའང་བོད་ཀྱི་སྤྱི་ཚོགས་དང་འབྲོག་པའི་སྤྱི་ཚོགས་ལ་སོགས་པ་ཡང་དེ་དང་ཡང་སློབ་གྲྭའི་བར་གྱི་ཡང་སློབ་གྲྭའི་སྒྲིག་གཞི་དང་སྤྱི་ཚོགས་སྒྲིག་གཞི་ཡང་མི་འདྲ། ས་ཆ་གཞན་པ་མི་འདྲ་ས་མང་མང་བཟོ་གི། མང་མང་བཟོ་དུས་ད་དུ་ང་ཚོ་ཞིབ་འཇུག་པ་ཞིག་གི་ཐོག་ནས་རང་གི་ད

ཨེ་སློབ་གསོ་རེད་མོ་རྒྱུ་མཚན་ཆི་རེད་ང་རང་གི་ཞིབ་འཇུག་གི་ཁ་ཕྱོགས་དེ་རེད་ད་གི་ད་ངས་ཁྱེད་བཤད་ན་ཁྱེད་ཚོ་བཤད་ན་ཚང་མ་འབྲོག་པའི་སློབ་གསོ་དེ་མོ་རེད་ནི་ལྟ་གི། འབྲོག་པ་གི་ས་ཁུལ་ཡིན་ན་ཞིག་གི་སློབ་གསོ་ཟེར་རྒྱུ་སློབ་གྲྭ་ཟེར་རྒྱུ་འདི་སྤྱི་ཚོགས་ནང་གི་སྤྱིའི་གོ་གནས་ག་ཅན་ཟིག་ཡིན་ནོ་ད། སྣང་ཚུལ་འདི་གསར་བ་ཟེར་འོང་ཞིག་གསར་བ་ཟེར།

ད་གྱོ་ཅིག་གཞུང་ལུགས་མང་ཡོད་གི་མོ། དེང་གི། དེ་མི་ཟེར་དེ་ལྟར་ན་ད་དེ་མིན་གྱི་ཅིག་ཕྱོགས་ཆེ་ས་ནས་བཤད་བཏང་ན། སློབ་གྲྭའི་ནང་གི་སློབ་སྦྱོང་ཡག་པ་ཡོད་རྒྱུ་བྱེད་གལ་ཆེན་པོ་ཡིན་རྒྱུ་རེད། སློབ་གྲྭ་ནང་གི་ཅིག་སློབ་མ་ཡག་པ་བྱེད་རྒྱུ་གལ་ཆེན་པོ་ཡིན་གྱི་རྒྱ་ཆ་རྒྱ་དེ་གནད་དོན་མེད། ཡིན་ན་ཡང་དེང་སང

རེད། འདི་ལ་སོགས་པ་སློབ་དེབ་ནང་གི་སློབ་དེབ་ཀྱི་སློབ་གསོ་འདིར་ཧ་མ་ཟིན་ཨ་ན་མ་ན་རང་གི་མི་ཆོས་ཀྱི་སློབ་གསོ་མང་བ་ཟིག་རང་གི་ངག་ཐོག་གི་གཏམ་དཔེ་ལ་སོགས་པ་སྒྲུང་ལ་སོགས་པ་གི་ཐོག་གི་དེ་མིན་ན་སྤྱིར་བཏང་རང་གི་ཉམས་མྱོང་གི་ལ་སོགས་པ་གི་ཕྱིར་ན་ཤེས་བྱ་དཔེ་དེབ་ནང་གི་འདིའི་སློབ་འདིའི་སློབ་དེབ་ནང་གི་སློབ་གསོ་དང་ཨ་ན་མ་ན་གི་རིན་ཐང་ཡོད་གི་མོད། སློབ་མ་ཚོ་ན་རང་གི་ཐད་ཀར་གི་འཚོ་བའི་ནང་ན་ཡིད་རྟོན་ན་ཡོད་རྒྱུ་དེ་རེད། རྒྱུ་མཚན་ཅི་འདི་སློབ་དེབ་ནང་གི་དཔེ་བཞག་ན་ང་ཚོས་སློབ་དེབ་གི་ནང་ན་གཅིག་ཨ་ཡིན་སི་ཐན་གྱི་ཆུང་དུས་འདི་འདྲ་ཡི་སློབ་སྦྱོང་ཡོད་ནི་རེད་དེ་དེའི་རྒྱུ་མཚན་གྱི་ང་ཚོས་འདི་འདྲ་ཡི་སློབ་སྦྱོང་གི་ཨ་ཡིན་སི་ཐན་འདི་འོ་ས་ཟིག་རེད་ང་ངའི་འཚོ་བ་དང་ཧ་ཅང་ཁ་ཧ་ཅང་ཧ་ཅང་ཁ་ཐག་རིང་ནི་མྱི་ཟིག་རེད་མོ་ཡིན་ནའང་ངའི་ཕ་མ་ངའི་ཨ་ཞང་ངའི་ཨ་ཁུ་ངའི་གི་ཁྱིམ་མཚེས་ངའི་གི་ཨ་བུ་ང་ཚོའི་ཁྱིམ་མཚེས་གི་འདི་མྱི་ཟིག་ཡིན་ན་ད་ང་ཚོའི་འཚོ་བ་རོལ་སྟངས་ང་ཚོའི་སྐད

ཀ་ཁ་འགོར་ངེ་ར་མི་ཤེས་ཟིག་ཤ་སྟག་དེ་ཡོད་ནོ་རེད་མོ་ཀ་ཁ་ཀ་ཁ་འགོར་ངེ་མ་སྟང་ཀ་ཁ་འགོར་ངེ་ར་མི་ཤེས་ཟེ་གོ་དེ་ན་ད་ནི་ཐོག་ཁྱིམ་ཚང་གོ་དེ་སློབ་གསོ་ཟེ་གོ་རྒྱུ་རིག་གནས་ཟེ་གོ་རྒྱུ་དེ་ཡོན་ཏན་ཟེ་གོ་རྒྱུ་དེ་སློབ་དེབ་ཟེ་རྒྱུ་དང་ཐད་ཀར་གི་མཚུངས་རྟགས་རྒྱབ་བཞག་ནོ་ད་ཤེས་གི་མོ་དེ་དང་ན་ད་ང་ཚོས་ཆི་ཟིག་ཤེས་གི་ཟེར་ན་ད་གཉིས་ར་མི་མཚུངས་ནོ་རང་རང་ཁྱད་ཆོས་ཡོད་ནོ་སློབ

དེ་དེ་དང་དེ་ལྟ་བུ་དེ་སྦྱང་བརྡར་གྱི་གོ་རིམ་ཟེར་དེ་བརྒྱུད་ནི་དེ་རང་གི་བུ་ཕྲུག་གི་དཔེ་བཞག་ན་ཟོག་བཞོ་རྒྱུ་དེ་སྦྱང་བཞོ་རྒྱུ་མགོ་ནས་སྔ་མ་མི་ཤེས་ནས་ཤེས་པ་ཤེས་པ་ནས་ཞེ་གི་ངར་བ་ཟིག་ལོག་བཏང་ན་དེའི་གོ་རིམ་ཁྲོད་དུ་སློབ་སྦྱོང་མང་ང་མང་ཡུལ་དངོས་འཚོ་བ་དངོས་ནས་སློབ་སྦྱོང་མང་ང་མང་ཐོབ་བཏང་ནི་དེའི་དེའི་སློབ་སྦྱོང་དུ་ཡང་ཨ་ན་མ་ན་ཁར་གི་ཡིག་ཐོག་གི་རྒྱུགས་བླངས་ན་སྐར་མ་ཆེན་པོ་ལོན་ནོ

རྗེས་ནས་མཐར་ཕྱིན་ནི་སྤྱི་ཚོགས་དངོས་ཀྱི་ནང་ཞུགས་དགོས་ནི་སྤྱི་ཚོགས་དངོས་ཀྱི་ནང་ཞུགས་དགོས་དུས་ཕྱོགས་གཟིགས་ཐོག་འགྱིག་ཤོག་གཟུགས་བྲིས་ནས་དེ་ར་དེ་གི་འཚོ་བ་རོལ་བསྡད་ན་མ་གི་དེ་མིན་ན་ང་ཚོས་ངེས་པར་དུ་སློབ་གསོ་ཆ་ཚང་ལ་སྤྲད་དགོས་སློབ་གསོ་ཆ་ཚང་སྤྲད་དགོས་ན་སྤྱི་ཚོགས་ཀྱི་ར་བྱ་སྒྲུབ་དགོས་གི་སློབ་གྲྭ་གི་ར་བྱ་སྒྲུབ་དགོས་གི་ཚང་མ་རིན་ཐང་ར་གཉིས་འདྲ་མཉམ་ཡོང་དགོས་བསམ་གི། དེང་གི་དེང་གི་དེང་གི། འོ་རེད་རེད་དེ་ཞིག་གོ་རྒྱུ་ད་ཞིག་བ་རིན་ཆེ